ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

Seven Day Adventist ཚོགས་པའི་ཐོག་ནས་ཁྱོད་ཚོ་མི་མང་གི་གསན་དེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ radio ནས་མི་མང་ཚང་མས་ཀྱི་བར་ལ་གསན

མེད་པས་ང་དེ་རིང་ཡང་ཁྱོད་ལ་སྨོན་ལམ་ཅིག་ཞུ་གི་ཡིན། དེའི་སྨོན་ལམ་གྱི་ཐོག་ལ་ཁྱོད་ཕེབས་རོགས་གནང་ཞེས་ཁྱོད་ཀྱི་ང་གི་དེ་རིང་གི་དེའི་དུས་ཚོད་ཐོག་ལ་ཁྱོད་ཀྱི་ང་ལ་རོགས་རམ་བྱེད་རོགས་གནང་ཡང་དུས་དང། མི་མང་རྣ་དང་ཁ་དང་དེ་ནི་ཡང་ང་འདི་ལ།

དཀོན་མཆོག་གི་གསུང་གནང་དེ་ཡོད་དོ་ཞེས་དེ་རིང་དུས་ཚོད་དེ་རིང་ལ་མི་མང་ཚང་མས་གི་ཡང་འོ་རང་ཁོང་ལ་ཁོང་ལ་སྨོན་ལམ་ཅིག་ཞུ་དེ་དེ་ནས་ཁོང་གི་འོ་དེ་ཞིག་བྱེད་དེ་འགྲོ་ན་དེ་ནས་ཁོང་འོ་རང་གི་ཐོག་ལ་རང་ཡེ་ཤུ་འདི་གི་འཛམ་བུ་གླིང་ལ་འོང་རྒྱུ་ཡོད་རེད་འོ་རང་གི་ཆེད་ལ་སྡིག་པ་མང་པོ་མང་པོ་འོ་རང་གི་བྱེད་པ་ཡིན་ནོ་ཞེས་འོ་རང་མི་མང་གི་འདིའི་མི་མང་སྡིག་པའི་གི་ཐོག་ལ་རང་ལྟོས་ལ་དཀོན་མཆོག་གི་ཡབ་ཡེ་ཤུ་ལ་འདིའི་འཛམ་བུ་གླིང་ལ། ཁོང་ཚོ་ལ་མིའི་གི་སྤྲུལ་པ་བྱས་ནས་དེ་ནས་འདི་ལ་ཚང་རྒྱག་ཡིན་པ་རེད་དེ་ནས་འོ་རང་གི་ཐོག་ལ་རང་ཁོང་གི་མང་པོ་ཞིག་འོ་དེ་དོན་དག་མང་པོ་ཞིག་བཟོས་ཡོད་པ་རེད་འགྲོ་སྟངས་མང་པོ་ཞིག་བཟོས་ཡོད་པ་རེད་ཞེས་སྒྲིག་འཛུགས་མང་པོ་ཞིག་བཟོས་ཡོད་པ་རེད་ཆོས་ཀྱི་འགྲོ་སྟངས་དང་ཁྱེད་ཚང་སྐོར་ཞིག་ཡབ་ཡེ་ཤུ་གི་འདི་འཛམ་བུ་གླིང་གི་མི་མང་ལ་གནང་དེ་ཡོད་པ་རེད། དེ་གི་ལམ་ཡོད་རེད་དེ་ལམ་ལ་འོ་རང་ཚང་མ་དེ་ཞུགས་ཁུག་དགོས་དགོས་ཡོད་རེད་ཞེས་ཁོང་གི་དོན་དག་གི་ཐོག་ལ་ཁོང་གི་འགྲོ་སྟངས་གི་ཐོག་ལ་འོ་རང་ཞུགས་ཁུག་ན་དེ་ནས་ཁོང་ཚོས་གི་འོ་རང་ལ་རྒྱབ་སྐྱོར་བྱེད་དགོས་ཡོད་མེད་དེ་ཁོང་ཚོས་གི་གསུང་གནང་དེ་ཡོད་པ་རེད་ཡབ་དཀོན་མཆོག་གི་ཐོག་ལ་མི་མང་ཚང་མ། འདི་ཆོས་ཀྱི་འགྲོ་སྟངས་ཀྱི་ཐོག་ལ་འགྲོ་ཁོ་ན་ཁོང་གིས་འོ་རང་ལ་ཅི་ཚང་གོ་སྟེར་དགོས་ཡོད་དོ་ཅི་ཅི་ཚང་གོ་སྒྲུབ་དགོས་ཡོད་དོ་ཡང་ཁ་སྐད་ཅེས་ང་ཡབ་ཡེ་ཤུ་རེད་གི་ཡེ་ཤུ་རེད་ང་ཡེ་ཤུ་གི་འགྲོ་སྟངས་ལ་འགྲོ་ཡོད་སྨད་དེ་ཅིག་ཆོ་ཡོང་ང་མ་རེད་ཁ་ཅིག་གི་དོན་དག་དང་སེམས་པའི་ནང་ལས་རང་རང་གི་ཚུར་རིམ་དང་དོན་དག་འགྲོ་སྟངས་ཅི་ཚང་གོ་ཁོང་གི་ཐོག་ལ་འགྲོ་ཁོ་ན་དེ་ནས་ཁོང་གིས་འོ་རང་ལ། རྒྱབ་སྐྱོར་བྱེད་དགོས་ཡོད་དོ་ཞེས་སྨད་དུ་གསུངས་བསྡད་འདུག་ཡབ་དཀོན་མཆོག་གི་ཐོག་ལ་ཁྱེད་མི་མང་ཚང་མ་སྨད་དེ་ཕེབས་རོགས་གནང་སྨད་དེ་ང་དེ་རིང་ཡང་འདི་གི་རེ་ཌི་ཡོ་ཨ་ས་གའི་བ་ནི་གི་ནང་ལས་ཁྱེད་ཚོ་མི་མང་ཚང་མ་ལ་འདི་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཁྱེད་ཕེབས་རོགས་གནང་ཞེས་དཀོན་མཆོག་གི་འགྲོ་སྟངས་གི་དཀོན་མཆོག་གི་དེ་འགྲོ་སྟངས་གི་ཐོག་ལས་དེ་ནས་འོ་རང་གི་བའི་བར་ནང་ལ་མང་པོ་ཀི་རེ་ཡ་དེ།

ཡབ་ཡེ་ཤུ་གི་དོན་ལ་དེ་རིང་ཁྱེད་ཚོ་མི་མང་ཚང་མ་ཡང་དེ་རེ་ཌི་ཡོ་གི་བར་ལ་ཕེབས་གནང་ཟིན་དེ་ལ་ང་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་དེའི་སྨད་རེ་དེ་རིང་ཡེ་ཤུ་གིས་འོ་རང་ལ་ཡག་པོ་འབད་གི་ཡོད་དོ་དང་ཡག་པོ་འབད་གི་ཡོད་དོ་དང་ཡག་པོ་འབད་གི་ཡོད་སྨད་རེ་ང་མི་མང་ཚང་མས་གི་བར་ལ་དེ་ཁྱེར་ནས་འོང་པ་རེད་ཡང།

རེ་ཌི་ཡོ་ཉན་མཁན་གྱི་མི་མང་དེའི་དུས་ཚོད་དེ་གཏམ་དང་ཡེ་ཤུ་ཡི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས།

ཁྱིམ་མཚེས་གོ་གཉིས་དེ་རང་གི་འགྲོ་སྟངས་དོན་དག་གི་ཐོག་ལ་རྩ་ཆེན་པོ་བགྱི་བ་རེད། ཁྱིམ་མཚེས་མི་མང་ཚང་མ་དེའི་སེམས་བཞུགས་རོགས་གནང། ཁྱིམ་མཚེས་གོ་གཉིས་ཀྱི་འགྲོ་སྟངས་དང་དོན་དག་གི་ཐོག་ལ་འོ་རང་ཚང་མ་རང་ཡག་པོ་བེད་དེ་འགྲོ་ཁུག་ན་དེ་ལས་ཀྱི་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་མེད་པ་དེ་རེད། ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་ང་འདི་བཀའ་སློབ་དང་པོ་ཅིག་ཞུ་གི་ཡིན་ནོ་ཞེས་ད་ཡང། སང་ཉིན་འདི་གའི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མའི་བར་ལ་ཡང་སང་ཉིན་ང་དུས་ཚོད་འདི་གའི་སྐབས་ལ་ཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་འོང་གི་ཡིན་ནོ་ཞེས་ཁྱིམ་མཚེས་གོ་གཉིས་དང་ཅི་ཚང་གོ་མཉམ་པོ་མཐུན་པོ་བྱས་ན་དེ་ལས་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་ཡོད་མ་རེད་ཁྱིམ་མཚེས་གོ་གཉིས་མཉམ་པོ་མཐུན་པོ་བྱས་མི་ཁོ་ན་རང་གཅིག་པོ་གཅིག་རྐྱང་ལུས་ཀྱི་རེད། རང་གཅིག་པུ་གཅིག་རྐྱང་གི་གཅིག་གང་ཡང་ལས་བེད་མི་དགོས་རེད་དེ་ཁྱིམ་མཚེས་དགུ་གཉིས་རང་གི་མཐའ་མ་ལ་གོ་དགོས་ཡོད་མེད་དེ་ང་མི་མང་ཚང་མ་ལ་དེ་ཞུ་དེ་དེ་རིང་གི་དེ་ང་ལོ་ཆུང་ཆུང་དེ་དེ་ལ་རང་བཞག་གི་རེད།

ལ། radio ནས་མི་མང་ཚང་མས་ཀྱི་བར་ལ་སེམས་མྱོང་གི་ཡོད། radio གསན་མཁན་གྱི་མི་མང་ཚོ་དུས་ཚོད་འདི་ནས་ད་གཟོད་ཀྱི། བས་སོང། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལན་གྱི་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།